བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་པའི་གི་དེ་གསལ་པོ་ར་སྤྲོད། དེང་སྐབས་བོལ་ཊིག་རྒྱལ་ཁབ་ཁག་གི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་བཞིན་ཡོད་པ། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རེས་གཟའ་ལྷག་པ་ཉིན། ལི་ཐོ་ཝེ་ནི་ཡའི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་དང། ཕྱི་སྲིད་ལས་ཁུངས་ཀྱི་དབུ་ཁྲིད་སོགས་དང་མཇལ་འཕྲད་ཀྱིས་གྲོས་ཚོགས་ཀྱི་ནང་གསུང་བཤད་གནང་སྐབས། བོད་ནི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ལྡན་པའི་རྒྱལ་ཁབ་ཅིག་རེད་ཅེས་ནན་བརྗོད་གནང་ཡོད་འདུག་དེ་ཡང་སྲིད་སྐྱོང་མཆོག་དང་ལྷན་བཅར་ཨིན་ཡུལ་གྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ཀྱིས་སྲིད་སྐྱོང་མཆོག་གིས་ལི་ཐོ་ཝེ་ནི་ཡའི་མཛད་འཆར་གྱི་ཐད་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སྐབས། ད་ད་རིང་དཔལ་ལྡན་སྲིད་སྐྱོང་མཆོག་དང་སྐུ་ཚབ་དོན་གཅོད་སྐུ་ངོ་བསོད་ནམས་ཧྥ་སི།

གསར་འགོད་ཀྱི་མཇལ་འཕྲད་དང་ཕྱིན་པའི་གྲོས་ཚོགས་ནང་དེ་གཅིག་ཕེབས་པ་རེད། དེ་ནས་ང་ཚོས་ད་ལི་ཐོ་ཝེ་ནི་ཡ་གི་གྲོས་ཚོགས་འཐུས་མི་ད་ལི་ཐོ་ཝེ་ནི་ཡ་ལ་ང་ཚོས་བོད་དོན་རྒྱབ་སྐྱོར་ཚོགས་པ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་གནང་མཁན་ཚོགས་མི་ཁག་ཅིག་འདི་སྒང་ལ་ང་ཚོས་ད་ལྟའི་གྲོས་ཚོགས་ཀྱི་ཕྱི་སྲིད་ཀྱི་ཚོགས་ཆུང། དེ་ནས་ད་ཅིག་ཚོང་འབྲེལ་དང་དེ་འདྲའི་གི་ཚོགས་ཆུང་དེ་འདྲའི་མི་སྣ་མང་པོ་ཅིག་བྱས་ནས་ཕ་གི་ལ་ང་ཚོ་ད་ཨིན་སྐད་ནང་ལ Round Table Discussion ད་ཕར་ཚུར་གླེང་མོལ་ཞུ་ཡ་གི་རིམ་པ་ཅིག་འདུག་དེ་ནས་ད་ཉིན་རྒྱབ་ཀྱི་གོང་ལ་ང་ཚོ་དེ་འདྲ་ཞིག་གནང་བ་རེད་ད་དེ་ཚོ་དཔེ་ཡག་པོ་བྱུང་སོང་བསམ་གྱི་ཡོད་འདུག་ཨ་འདི་སྒང་ལ་དམིགས་བསལ་གྱི་ད་རིང་ང་ཚོ་ད Lithuania ཨ་ནི་ཨུ་རུ་སུ་ནས་རང་བཙན་ཐོབ་ནས་ད་སྲིད་འཛིན་དང་པོ་གནང་མཁན་སྐུ་ཞབས་ད་ལྟ Professor Landsbergis ཁོ་རང་ཕེབས་སོང་ཁོ་རང་ད་དགུང་ལོ་བགྲེས་པོ་བྱས་དགུ་བཅུ་གོང་ལ་རེད་གསུང་གི་འདུག་ཨ་ནི་ཅིག་སྐུ་གཟུགས་ཨེ་སྐུ་གཟུགས་ཀྱི་བབ་ལ་འདུག་ཅེས་འདུག་ཨ་ནི་སྐུ་ལས་ཡོད་པ་གི་མངོན་གསལ་དོད་པོ་འདུག་དེ་ད་ཁོ་རང་བོད་དོན་སྒང་ལ་ཁོ་རང་སེམས་ཚོར་ཆེན་པོ་ཡོད་ཙང་དེ་ཁོ་རང་ཕེབས་སོང་ད་ཁོ་རང་ཡིན་ན་ང་ཚོ་དེ་ཁོང་ཚོའི་གི་ཞེ་པོ་ཅིག་རྩ་ཆེན་པོ་བརྩི་ཡས་ཀྱི་མི་སྣ་ཅིག་ཆགས་བསྡད་བཞག་ཁོ་རང་སྔོན་མ་རྒྱལ་བ་རིན་པོ་ཆེ་དང་མཇལ་འཕྲད་བྱུང་མྱོང་ཡོད་དང་དེ་འདྲའི་གི་འདི་བྱས་ཕྱིན་ཁོ་རང་ཕེབས་སོང། ཡང་བློ་ཆོས་ལགས་ཀྱིས་ལི་ཐོ་ཝེ་ནི་ཡ་རྒྱལ་ཁབ་དེ་ནི་ཡུ་རོབ་ཁུལ་གྱི་རྒྱལ་ཁབ་གཞན་དང་མི་འདྲ་བར་རྒྱ་མིར་ངོ་རྒོལ་གྱི་རྣམ་པ་ཤུགས་ཆེན་སྟོན་ཐུབ་མཁན་ཞིག་ཡིན་པར་བརྟེན་ནས་ཐའེ་ཝན་གྱི་གཞུང་ཚབ་ཀྱང་ལི་ཐོ་ཝེ་ནི་ཡ་གི་ནང་འཛུགས་བཅུག་ནས་རྒྱ་ནག་ནི་ཁོང་ཁྲོ་ཆེན་པོ་བྱེད་དགོས་པ་བཟོས་འདུག།
ད་ལི་ཐོ་ཝེ་ནི་ཡ་འདི་ཡོ་རོབ་ཁུལ་གྱི་རྒྱལ་ཁབ་གཞན་དང་མ་འདྲ་བར་ད་ཁོ་རང་ཚོ་རྒྱ་མི་ལ་ཁོ་རང་ཚོ་ཤུགས་ཆེན་པོ་བྱས་ནས་བག་ངོ་རྒོལ་གྱི་རྣམ་པ་སྟོན་དུས་ཐེ་ཝན་གྱི་གཞུང་ཚབ Embassy དེ་བཙུགས་ཡོད་རེད་བ། ཐེ་ཝན་གྱི་གཞུང་ཚབ་བཅས་བྱེད་དུས་རྒྱ་ནག་དམར་པོ་གཞུང་གི་གཞུང་ཚབ་དེ་དེ་ནས་ཐོན་ཕྱིན་བྱས་ད་ཁོང་ཚོ་ད་ད་འདི་འདྲའི་གི་ད་ང་ཚོ Diplomacy གི་ཐོག་ནས་ད་ལྟ་འབྲེལ་བ་དེ་ཏོག་ཙམ་ཅིག་དུ་ཕྱིན་ཡོད་རེད་ད་ཡིན་པ་ཡིན་ནའི་ཁོང་ཚོ་ད་ཅིག་དེའི་གི་ཁོང་ཚོའི་ད་ད་ལྟ་ལི་ཐོ་ཝེ་ནི་ཡ་ལུང་པ་ཆུང་ཆུང་ཅིག་གི་ད་རྒྱལ་ཁབ་ད་དཔལ་འབྱོར་གི་སྟོབས་ཤུགས་ཆེན་པོ་རྒྱལ་ཁབ་ཅིག་ལ་ཡ་བས་ད་ཁྱེད་རང་ཚོས་གི་ཅིག་ད་བརྙས་བཅོས་བཤད་པ་ཞུ་གུར་བས་དེ་འདྲ་ཅིག་བྱས་བསྡད་གི་དེ་ང་ཚོས་གི་ད་རྒྱལ་སྤྱི་ཁྲིམས་ལུགས་དང་མ་མཐུན་པའི་གི་བྱ་སྤྱོད་དེ་ཚོ་ལ་ད་ངོ་རྒོལ་གི་རྣམ་པ་བྱས་ནས་ཁོང་ཚོ་ཡ་ཤུགས་ཆེན་པོ་ཅིག་ཡར་ལངས་ཡོང་བྱས་དུས་ད་ཅིག་དཔལ་འབྱོར་གི་འདི་བྱས་ནས། གུས་བཀུར་གྱི་ཐོག་ནས་ད་ལུང་པ་འདི་ལ་གྱོང་གུད་ཞེ་པོ་ཅིག་རག་རེད་ཟེར་ན་ཁོང་ཚོ་ནམ་རྒྱུན་ཞེད་སྣང་མ་བཟོ་ན་ཅིག་ད། ཅིག་རྒྱ་ནག་དམར་པོ་གཞུང་གི་ཆད་བརྡལ་འཇོག་རག་ད་དེ་ཚོ་དེ་ད་ལྟ། ལོ་ཁ་ཤས་ཕྱིན་ཡོད་རེད་དེ་ཁོང་ཚོ་ལུང་པ་འདི་ལ་ཁའི་གནས་སྟངས་སྐྱོ་རུ་འགྲོ་ཡོད་པའི་ཀྱི་རྣམ་པ་འདི་ཡོད་མ་རེད་འདི་སོང་ཙང་རྒྱ་ནག་ལ། རྒྱ་ནག་གི་དཔལ་འབྱོར་སྟོབས་ཤུགས་འདི་ལ་ཞེ་པོ་ཅིག་རྔམ་བྱེད་འདི་གི་ཞེ་པོ་ཅིག་ཡང་ལུང་པ་ལ་གྱོང་གུད་ཞེ་པོ་ཅིག་རག་གི་རེད་བསམ་པ་ཡིན་ན་འདི་ཡིན་ས་མ་རེད་ད་ཟེར་འདི་ཡི་གི་ཉེན་ཁ་ཡོད་ས་མ་རེད་ད་ཨ་ནི་ཅིག་ང་ཚོའི་ཡི་མིག་དཔེ་ལྟ་ས་འདྲ་བོ་ཅིག་ཆགས་བསྡད་ཡོད་རེད། བློ་ཆོས་ལགས་ཀྱིས་མུ་མཐུད་ནས་གསུངས་དོན། རྒྱ་ནག་གིས་བོད་ནང Tibet ཞེས་པའི་ཐ་སྙད་དེ་མེད་པར་བཟོ་ཐབས་བྱེད་ཀྱི་ཡོད་ན་ཡང། ལི་ཐོ་ཝེ་ནི་ཡ་རྒྱལ་སའི་ནང Tibet Squareའམ་བོད་ཀྱི་བཞི་མདོ་ཞེས་པའི་ས་ཆ་ཁག་གཉིས་ཙམ་ཞིག་བཟོས་ཡོད་འདུག།
ཨ་ནི་གཞན་པ་གཅིག་ད་ལྟ་འདི་ཡོད་རེད་ད Vilnius ལ་ང་ཚོའི། Tibet Square ཅེས་ནི་ཁོ་རང་ཚོའི་གི་དེ་འགོད་གཅིག་ནང་ལ་འདི་རྒྱལ་ས་འདིའི་གི་ས་གོ་གཅིག་ནང་ལ Tibet Square ཟེར་མིང་བཏགས་གནང་ཡོད་རེད། ཨ་ནི་དེ་ཅིག་ཡོད་རེད་དེ་མ་ཚད་ཡང་ལུང་པ་གཞན་པ་ད་ལྟ་ཁོང་ཚོའི་ཡང་རྒྱལ་ས་ཡང Vilnius མིན་པ་གཞན་པ་ཅིག་ལ Tibet Square ཅེས་ནི་ད Lithuania འདྲ་བོ་ལ་ཡིན་ན Tibet Square གཉིས་ཡོད་རེད་ད་རྒྱ་ནག་གི་རྒྱ་ནག་གཞུང་གིས་ད་ང་ཚོ Tibet ལབ་ཡས་དེ་མེད་པ་བྱས་ནས་ཁོང་ཚོ་ཚིག་དེ་མེད་པ་བཟོ་རྩིས་བྱེད་ཀྱི་ཡོད་ནའི་ད་ལུང་པ་ཕྱི་ལོགས་ལ་ང་ཚོ་དེ་འདྲའི་སྡུར་ཐབས་ཁོ་རང་ཚོ་མེད་པ་ག་ཚོད་བཟོས་ནའི་བོད་ནང་ལོགས་ལ་ཁོང་ཚོ་ད་ལྟ་བཙན་འཛུལ་བྱས་ནས་ཡོད་ཙང་ཁོང་ཚོ་ཡི་དབང་ཆའི་འོག་ལ་གཞན་པ་གི་བཀག་འགོག་ལན་དུ་བྱེད་མ་ཐུབ་པ་ཡིན་ནའི་ཨ་ནི་རང་དབང་གི་ལུང་པ་ཡོད་ས་དེ་ཚོ་ནང་ལ་ང་ཚོ་ཡི་ད་འདི་མུ་མཐུད་ནས་ད་བོད་ལབ་ཡས་ཀྱི། ཚིག་འདི་ཁོང་ཚོའི་མེད་པ་བཟོ་ཐུབ་ཡས་མ་རེད། ཡང་བློ་ཆོས་ལགས་ཀྱིས་ལི་ཐོ་ཝེ་ནི་ཡ་ནི་དེ་སྔ་དམར་ཤོག་སྲིད་གཞུང་གི་འོག་སྡུག་པོ་མྱོང་མྱོང་མཁན་ཞིག་ཡིན་པར་བརྟེན་ནས་བོད་མིར་གདུང་སེམས་མཉམ་སྐྱེད་ཧ་ཅང་གི་ཆེན་པོ་བྱེད་ཀྱི་འདུག། དེའི་ཁོང་ཚོ་ང་ཚོ་དེ་འདྲ་བྱེད་དུས་དཔེ་ཚད་མེད་ཀྱི་སེམས་ཚོར་ཆེན་པོ་ཡོད་ངེས་ད་ཁོང་ཚོ་སྔ་མ་དམར་པོའི་གཞུང་ཅིག་འོག་ལ་མྱངས་ནས་འདི་བྱེད་དུས་ང་ཚོ་ད་ལྟ་ད་དམར་པོའི་གཞུང་གཅིག་གིས་ང་ཚོའི་བོད་འདི་བཙན་འཛུལ་བྱས་ནས་ང་ཚོའི་བོད་མི་ལ་སྡུག་པོ་མང་པོ་བཏང་གི་ཡོད་ན་ཁྱེད་རང་ཚོ་ཉི་མ་ཅིག་སྐྱིད་པའི་ཉི་མ་ཤར་ཡོང་བར་ལྟ་ཅི། འདི་ཁོང་ཚོའི་གིས་ང་ཚོ་ལ་ད་སེམས་གསོ་དང་བྱས་ད་ནི་ཡང་གཅིག་གདེང་ཚོད་དང་ལུང་པ་གཞན་ལས་མ་འདྲ་འདྲ་བོ་ཅིག་རེད་བཞག། བློ་ཆོས་ལགས་ཀྱིས་མུ་མཐུད་ནས་གསུངས་དོན། སྲིད་སྐྱོང་མཆོག་གིས་ད་རེས་ལི་ཐོ་ཝེ་ནི་ཡའི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་དབུ་ཁྲིད་ཁག་དང་མཇལ་འཕྲད་གནང་ཡོད་རེད། དེ་སྔ་ཡིན་ན། ཕྱི་སྲིད་ལས་ཁུངས་ཀྱི་དབུ་ཁྲིད་ཁག་དང་མཇལ་འཕྲད་གནང་སྐབས་མཇལ་འཕྲད་སྐོར་གྱི་གནས་ཚུལ་ཕྱི་བསྒྲགས་བྱེད་མི་དགོས་པའི་མངོན་འདོད་བྱེད་ཀྱི་ཡོད་ན་ཡང། ད་རེས་ལི་ཐུ་ཝེ་ནི་ཡ་དང་ཧྥིན་ལན་གྱི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་དབུ་ཁྲིད་ཚོས་སྲིད་སྐྱོང་དང་མཇལ་འཕྲད་གནང་བའི་གནས་ཚུལ་ཕྱི་བསྒྲགས་བྱེད་རྐྱང་ཅེས་གསུང་གི་འདུག། ཡང་དེ་ནས་འདི་ཉིན་རྒྱབ་དེར་ང་ཚོ་ད་ལྟ་ཕྱི་སྲིད་ལས་ཁུངས་ཀྱི་ད་ཨེ་ཤི་ཡ་གི་སྡེ་ཚན་གྱི་གཙོ་འཛིན་དང་འགྲོ་བ་མིའི་ཐོབ་ཐང་གི་གཙོ་འཛིན་དང་གཞན་ལས་བྱེད་ཁག་གཅིག་མཉམ་དུ་འདུག་ང་ཚོ་བརྗེ་རེས་བྱུང་བ་རེད་བཀའ་མོལ་ལྷོད་ལྷོད་བྱུང་ཡོད་རེད་ད་ནམ་རྒྱུན་ནི་ཁོང་ཚོ་ཕྱི་བསྒྲགས་བྱས་ལ་ཁོང་ཚོ་སེམས་འཚབ་བྱེད་ཀྱི་རེད་ང་ཚོ་གིས་ཡང་ཁོང་ཚོ་མཉམ་དུ་སུ་སུ་ཐུག་ཡོད་མེད་ཞུ་ཆེད་ང་ཚོ་དངོས་སུ་ཐུག་ཆེད་ཞུ་ཡོད་མ་རེད་ད་རེས་ཁོང་ཚོ་དེ་ང་ཚོ་ཕྱི་བསྒྲགས་བྱས་པ་ཡིན་ན་ཁོང་ཚོ། སེམས་ཁྲལ་མི་འདུག་གསུང་གི་འདུག་ལ་འདི་གིས་ད་ང་ཚོ་ད་རེ་འདི་གཅིག་པོ་མ་རེད་ཨ་ནི་ཧྥིན་ལན་འདི་ནས་ད་ཁོང་ཚོ་དང་པོ་དེ་ཐེ་ཚོམ་བྱེད་སྲིད་དོན་ང་ཚོ་ཕྱི་སྲིད་ལྷན་ཁང་རང་ལ་ང་ཚོ་བཅར་བ་རེད་ཚོགས་འདུའི་ཕུགས་ཀྱི་ཚོགས་པ་རེད་ཨ་ནི་ཁོང་ཚོ་ད་ད་འགྲོ་བ་མིའི་ཐོབ་ཐང་གི་ད་སྐུ་ཚབ Ambassador Tina Grant འོས་ཤིན་པས་ནི་ད་ང་ཚོ་ད། ཕྱི་བསྒྲགས་བྱས་བཞག་པ་ཡིན་ནའང་གནད་འགག་མི་འདུག་གསུངས་ཚུལ་འདི་ལ་དུས་རྒྱ་ནག་ཅིག་ཞུ་ཅིག་སྡིགས་ར་སྐུལ་ཅིག་ཞེད་སྣང་འགྲོ་ཞུ་ཞིག་བསླངས་པ་ཡིན་ན་ཁོང་ཚོ་ད་ལྟ་འདི་ཁྱེད་ནི་བདེ་གི་མེད་པའི་གི་རྣམ་པ་འདི་ངེད་ཀྱིས་མཚོན་གི་ཡོད་རེད་བསམ་གི་འདུག་ཨ་ནི་བོད་དོན་ལ་རྒྱབ་སྐྱོར་བྱས་ཏེ་ད་སྔོན་མ་ནས་ཁོང་ཚོ་སེམས་ཚོར་དང་གདུང་སེམས་མཉམ་སྐྱེད་ད་ཡོད་དེ་ད་ཡིན་ནའི་དེའི་ད་ལྟ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གི་རྣམ་པ་འདི་ཡང་ཕྱི་ངོས་ནས་གཅིག་གསལ་རུ་འགྲོ་ཐུབ་ཡ་གི་ང་ཚོ་འདི་ཡིས་ང་ཚོ་བོད་དོན་སྐོར་ལ་ངས་ང་ཚོ་གོམ་པར་མ་བཟོས་ན་རིམ་པ་གཅིག་ཡང་ཤུགས་ཆེ་རུ་འགྲོ་གི་དང་བཟང་རུ་འགྲོ་གི་ཡོད་པར་ངོས་འཛིན་ཞུ་གི་ཡོད། ད་ནི་སྤྱི་ལྟར་ང་ད་ལྟ་འདི་བཅས་ཞུ་འདོད་བྱུང་སོང་ད་ང་ཚོ་བ་འདི་སྲིད་སྐྱོང་ཡིན་པ་ཡིན་ན་རེད་སྐུ་ཚབ་དོན་གཅོད་བསོད་ནམས་ལགས་ཡིན་པ་ཡིན་ན་ཁོང་རྣམ་པ་ད་རྒྱལ་སྤྱིའི་གི་ཆབ་སྲིད་ད་འདི་འདྲའི་གི་དོ་སྣང་ཆེན་པོ་ཡོད་ངེས་མཁྱེན་རྒྱ་ཆེན་པོ་ཡོད་ངེས་བྱས་ཙང་ད་ད་འདི་ང་ཚོས་ད་ལུང་པ་བཞི་དེ་ནང་ལ་ལ་ལུང་པ་བཞི་དེ་ནང་ལ་ཕེབས་ཐེངས་དང་པོ Baltic གི་ལུང་པ་གསུམ་དེ Estonia Latvia Lithuania བཅས་ཨ་ནི་དེ་ནས Finland དེ་ཚོ་ད Ukraine གི་ད་ཁོ་ཚོའི་ས་འབྲེལ་ཡིན་པ་བྱས་ཁོ་ཚོའི་འདི་གའི་དེ་ད་ད་ཨུ་རུ་སུ་གི Ukraine ལ་ཨ་ནི་དམག་ཡོད་པ་དང་དེ་ད་འདི་གའི་གནས་སྟངས་ད་མི་དམངས་མྱོང་གི་ཡོད་པ་དང་དེ་ཚོ་གི་དེ་ལ་ཁོ་ཚོ་སེམས་ཚོར་ཤུགས་ཆེན་པོ་ཡོད་ངེས་ཅིག་རེད་པ་ཨ་ནི་དེ་གི་ཁོ་ཚོའི་ད་ལུང་པ་གཞན་དང་མ་འདྲ་བའི་ང་ཚོ་ལ་སེམས་ཚོར་ད་འདི་ཡོད་པ། གང་ཞིག་བྱེད་ལ་ཨ་ནི་ད་རེས་ད་ང་ཚོ་གཅིག་བོད་ཀྱི་གནད་དོན་ད་ད་ལྟ་ད་ང་ཚོ་སྤྱི་བཏང་ད་བོད་དོན་སྐོར་ལ་ཁོང་ཚོ་མཁྱེན་གི་ཡོད་དེ་ནས་ད་གཅིག་ཁ་གསལ་རུ་བྱས་ནས་ད་ད་ད་ལྟ་གི་གནས་སྟངས་ག་རེ་ཡོད་པའི་ད་ད་ང་ཚོ་བཙན་བྱོལ་སྒྲིག་འཛུགས་ཀྱི་གོམ་པ་སྤོས་སྟངས་དེ་ག་འདྲ་ཞིག་ཡོད་མེད་འདི་སྐོར་ལ་ད་ཁོང་ཚོ་ལ་གསལ་ཤིང་གསལ་བ་ད་ངེད་ཀྱི་གོ་རྟོགས་གཏོང་བ་བྱུང་སོང་བསམ་གྱི་འདུག་ད་ད་ད་བོད་འདི་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་པའི་གི་འདི་གསལ་པོ་ར་སྤྲོད་བྱུང་བ་དང་ནི་འདི་ར་སྤྲོད་བྱུང་བ་འདི་གི་ནི་ད་རྒྱ་ནག་དམར་པོའི་གཞུང་མཉམ་དུ་ང་ཚོ་མོན་ཡོན་ལ་ང་ཚོའི་གི། ཁོ་ཚོ་ལ་ད་འདི་ང་ཚོའི་གི་རྒྱལ་ཁབ་མང་པོ་གཅིག་གི་ངོས་ལེན་དང་འདི་གནང་ཐུབ་པ་ཡིན་ན་ཨ་ནི་ཁོ་ཚོ་འདི་གའི་དེ་ང་ཚོ་བོད་མཉམ་དུ་ད་ཞི་བའི་གྲོས་མོལ་ཡོང་ཡ་ལ་ཁོ་ཚོ་ལ་གཅིག་ཀྱང་ནུས་ཤུགས་གཅིག་བཟང་ཕྱོགས་གི་ནུས་ཤུགས་གཅིག་ཆགས་ས་རེད་བྱས་ནས་འདི་གི་བཀའ་ལན་གསལ་བོ་ད་གཅིག་ཁ་གསལ་བོ་གནང་སོང་ཨ་ནི་དེ་ནས་ད་ད་ངས་གི་ད་འདི་མཐོང་ཚུལ་ད་གཙོ་བོ་གཙོ་བོ་བསྡོམས་འགྲོ་བརྒྱབ་པ་ཡིན་ན་ད། འཛམ་བུ་གླིང་ཡུལ་གྲུ་ག་ས་ག་ལ་ད་རྒྱ་མི་གི་གཅིག་བྱེད་ནས་རྒྱ་མི་མཉམ་དུ་འབྲེལ་བ་འདི་ད་རྒྱ་མི་རྒྱ་ནག་གཞུང་གི་འབྲེལ་བ་འདི་མ་འདྲ་མ་འདྲ་འདི་ཚང་མ་ཚུར་གཅིག་རུག་རུག་བཟོས་ནས་སྡོམ་རྒྱག་དུས་ཨ་ནི་རྒྱ་ནག་གཞུང་གི་བྱ་སྤྱོད་དང་ད་ལྟ་འདི་གའི་འདི་ཨ་ནི་རྒྱལ་སྤྱིའི་གི་ཁྲིམས་ལུགས་དང་མཐུན་གྱི་ཡོད་མེད། དེ་ནས་ཅིག་ཁོ་ཚོའི་གིས་ད། གན་རྒྱ་དང་འདི་འདྲས་བཞག་པ་ཡིན་ན་འདི་ལ་ཁོ་ཚོའི་གིས་གུས་བརྩི་དང་འདི་འདྲས་ག་འདྲས་ཅིག་ཞུ་གི་ཡོད་མེད་ཅིག་ད་སྤྱི་སྙོམས་ཀྱི་འདིར་གུ་འོག་ར་ང་ཚོ equality partnership འདི་འདྲས་ཀྱི་འདི་མེད་བ་དང་ཨ་ནི་ད་ལྟ་རྒྱ་ནག་གཞུང་གིས་ཨ་ནི་ད་ལུང་པ་ཕྱི་རྒྱལ་ལུང་པ་ཁག་མཉམ་དུ་ཚོང་འབྲེལ་འདི་གིས་ཨ་ནི། ཨུ་རུ་སུས་ཀྱིས་ཡུ་ཀེ་རེན་ལ་དམག་བརྒྱབ་ཡས་ལ་དེ་གི་ནུས་པ་སྤྲད་ཀྱི་ཡོད་པ་འདི་ནི་ཁ་གསལ་བོ་ཅིག་ལུང་པ་མང་པོ་ལ་གསུངས་སོང། ད་འདི་གི་ད་ཁོ་རང་ཚོ་ད་སེམས་ཚོར་དང་ཁོང་ཚོའི་གི་ད་ཁ་ཞེ་གཉིས་མེད་ཀྱི་ཐོག་ནས་རྒྱབ་སྐྱོར་ཡོད་པ་འདི་ད་ངོས་ལེན་གྱི་ཐོག་ལ་ཨ་ནི་ཡང་ཁོང་ཚོའི་གི་ཚོང་འབྲེལ་དང་འདི་གི་གནང་ཕྱོགས་ནས་ཨ་ནི་སོ་སོའི་གི་དམིགས་ཡུལ་དང་འགལ་ཟླ་ཡོད་རྒྱུའི་གི་བྱ་བ་ཅིག་ཆགས་ཀྱི་ཡོད་མ་རེད་ཞེས་བྱས་ནས་འདི་ཅིག་ཆགས་ཡོང་གི་འདུག་ཨ་ནི་གཞན་པ་ད་ལྟ་འདི་རེད་ཤག་ད་རྒྱ་ནག་སྟོབས་ཤུགས་ཆེན་པོ་དང་འདི་འདྲ་ཞེ་པོ་ཅིག་བྱས་ནས་ཞེད་དགོས་ཀྱི་མེད་པ་ཨ་ནི་རྒྱ་ནག་གཞུང་གི་ད་ལྟ་གནང་སྟངས་གནང་ཕྱོགས་དང་འདི་ཚོའི་གི།

ཅེས་རྒྱ་ནག་གཞུང་འདི་ཞེ་པོ་གཅིག་སྟོབས་ཤུགས་ཆེན་པོ་ཡིན་པ་ད་ལྟ་མཚུངས་ཀྱི་འདྲ་བོ་ཡིན་པ་ཡིན་ནའི་ད་ལྟ་དཔལ་འབྱོར་གནས་སྟངས་ཀྱི་ཁོང་ཚོ་ཉེ་ཆར་རང་ད་ལྟ་ཧོང་ཀོང་ལ་ད་ལྟ་ཁོང་ཚོ་ཁང་པ་བཟོ་མཁན་ད་དེ་འདྲའི་ཀྱི་ཚོང་པ་ཆེན་པོ་དེ་ཚོ་སྒོ་རྒྱག་དགོས་ཡ་ད་དེ་འདྲའི་གནས་སྟངས་ད་དེ་འདྲའི་སྐོར་རྣམ་པ་མང་པོ་ཅིག་བགྲང་བྱས་ད་འདི་ཕ་གའི་རྒྱ་ནག་གི་མི་ལ་ཡོད་མདོག་མདོག་བྱས་ཏེ་དངོས་སུ་ཕ་གའི་ལུང་པ་ནང་ལ་དེ་འདྲའི་གནས་སྟངས་མེད་པ་ད་དེ་འདྲའི་གཅིག་ང་ཚོའི་ཞེད་སྣང་དང་གཅིག། གདོང་ལེན་བྱེད་མ་ཐུབ་པའི་གི་དེ་འདྲས་ཡོད་མེད་བ་དང་འདི་གི་ཡང་སེམས་ཤུགས་གཅིག་གནང་སོང་བསམ་གྱི་འདུག་ནས་དེ་ནས་གཞན་པ་ད་ལན་གཅིག་འདི་རེད་ཤག་ད་ད་ད། ང་ཚོ་ད་ལུང་པ་ཆུང་ཆུང་མང་པོ་འབྱོར་བ་འདི་ཚོ་ཕྱིས་སུ་ད་ཁོང་ཚོ་རྒྱ་ནག་གི་མཉམ་དུ་གཅིག་འཆམ་པོ་ཞུ་མཁན་ད་ད་ང་ཚོ་འབྲུག་ཡིན་ནའི་རེད་བལ་ཡུལ་ཡིན་ནའི་རེད་ད་ད། Sri Lanka། ཨ་ནི Cambodia། ད་ད་ད Maldives ད་དེ་ཚོ་གཅིག་མི་སེར་གྱིས་ང་ཚོ་ཨེ་ཤི་ཡའི་ནང་རིགས་རྒྱུད་ལུང་པ་ཆུང་ཆུང་མང་པོ་ཅིག་ད་སྔོན་མ་རྒྱ་གར་མཉམ་དུ་ཅིག་འབྲེལ་བ་དམ་ཟབ་ཡོད་དེ་ད་ད་ནི་ཅིག་རྒྱ་གར་ལ་མ་སྡོད་ཀྱི་ནམ་རྒྱུན་ཐོག་ནས་རྒྱ་ནག་ལ་ཅིག་ཉེ་རུ་འགྲོ་གི་ཡོད་ད་དེ་ཚོ་ལ་སྐུ་དངོས་ཀྱི་ད་ཉེན་བརྡ་མ་བཟོ་ན་ཁྱེད་རང་ཚོ་གྱི་ད་ད་གནང་ཡ་འདི་ཨ་ནི་ད་ད་གནས་སྟངས་གཅིག། སྡུག་པོ་གཅིག་ནས་སྡུག་རུ་འགྲོ་ཡས་ཀྱི་གནས་སྟངས་ཤིག་ནང་ལ་ཁྱེད་རང་ཚོ་ཚུད་འགྲོ་གི་མི་འདུག་བས། ང་ཚོ་བོད་པའི་གི་ཉམས་མྱོང་འདི་ལ་བཞག་ནས་རྒྱ་ནག་ལ་ད་ཡིད་ཆེས་རྒྱ་ནག་གི་གཞུང་དེ་ལ་ཡིད་ཆེས་བྱེད་ཐུབ་ཡས་ཀྱི་གནས་བབ་མེད་པ་ང་ཚོས་ཀྱི་མྱོང་བ་ད་ལྟ་འདི་འདྲའི་ང་ཚོ་སྔོན་མ་ད་ཆིངས་ཡིག་དོན་ཚན་བཅུ་བདུན་ད་འདི་འདྲའི་མང་པོ་ཅིག་མར་དྲངས་གནང་ནས་ནི་ཁོ་རང་ཚོ་དེ་གའི་དེ། ད། རྒྱ་གར་དང་རྒྱ་ནག་གཞུང་གཉིས་བསྡུར་བས་ན་གཅིག་དམངས་གཙོའི་གཞུང་དང་གཅིག་དམར་པོའི་གཞུང་བརྗོད་དེ་ག་རེ་བྱེད་ནས་དམངས་གཙོའི་གཞུང་དེ་ལ་མ་འགྲིག་པ་ཡོད་པ་ཡིན་ནའང་ཨ་ནི་དམར་པོའི་གཞུང་གི་ཨ་ནི་ད། Authoritarian། དེ་འདྲའི་གི་ལུང་པ་གཅིག་ལས་ད་དྲག་གི་རེད་འབྲེལ་བ་དེ་ག་རེ་ཡིན་ནའང་འདི་འབྲེལ་བ་འདི་ཡག་ག་ཅིག་དང་མེད་འགྲོ་འདི་ཉེན་ཁ་ད་ད་ད་རྒྱ་ནག་ལ་ཞུ་ཞུ་ཉེ་བོ་བྱས་པ་ཡིན་ན་ཉེན་ཁ་ཡོང་གི་རེད་ད་ད་ད་དངུལ་གྱི་རོགས་རམ་བྱེད་ནས་ལུང་པ་མང་པོ་ཅིག་བུ་ལོན་པང་ཐེབས་ནས་ཨ་ནི་ད་འདི་གོང་ང་རྣམ་པ་ཁོང་ཚོ་དཔེ་གསུང་ཡས་འདུག་ད་འདི་ངས་དགེ་བཤེས་དགེ་བའི་སྡེ་ཞུས་ན་ད་དེ་དུས་དེ་འཁོར་ལྡང་གི་མ་རེད་རང་དེ་འདྲས་ཀྱི་བྱེད་ནས་ཅིག་ཡང་ང་ཚོའི་བོད་པའི་གྱི་ཉམས་མྱོང་དང་ད་ད་རྒྱལ་སྤྱིའི་གྱི་གནས་སྟངས་འདི་ཕར་ཚུར་བསྒྲིགས་ནས་ད་ད་ང་ཚོ་དབྱིན་ཇི་ལ་ཡིན་ན་རང connecting the dots ལ་འདི་ཡི་ད་དངོས་ཡོད་གནས་ཚུལ་ག་རེ་ད་ང་ཚོ་འདི་འདྲ་ཅིག་ཅ་ལག་འདི་འདྲ་ཡང་མ་ཆགས་བསྡད་རྒྱུ་མང་པོ་འདྲ་ཚུར་རུག་རུག་བཟོས་ནས་ཨ་ནི་ཉེན་ཁ་དེ་ཁ་གསལ་བོ་འདྲ་བོ་ཅིག་བཏོན་གནང་སོང་བསམ་གྱི་འདུག་འདི་གི་ངེད་ཀྱི་ད་ང་ཚོ་ལ་རྒྱབ་སྐྱོར་ད་འདི་འདྲ་ད་ཡིན་པ་ཡང་ཁོ་རང་ཚོ་ལས་ཅིག་ཐུབ་པའི་བཟོས་ཡས་ཀྱི་ངེད་ཀྱི་གནས་ཚུལ་ད་འདི་འདྲ་བྱུང་བ་འདྲ་བོ་ཅིག་ཚོར་སོང།
ཡང་ཤེས་རྟོགས་བྱུང་བར་གཞིགས་ན་སྲིད་སྐྱོང་མཆོག་གིས་ཧྥིན་ལན་ཀྲི་དང། Baltic། རྒྱལ་ཁབ་ནང་གི། འཚམས་འདྲི་འདི་བཞིན་དེ་རིང་དགོང་དྲོ་ནས་མཇུག་བསྒྲིལ་གྱིས་དབྱིན་ཡུལ་གྱི་ནང་ཉིན་གཉིས་ཙམ་རིང་གི་མཛད་འཆར་བསྐྱང་དུ་ཕེབས་རྒྱུ་ཡིན་འདུག་གོང་ཞུས་ཀྱི་གནས་ཚུལ་འདི་བཞིན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཟེར་ཡིན།